ད་འདི་རེད་ད་ཁ་ཅིག་གིས་འདི་ཁས་ཁས་ལེན་ལོགས་ག་ཞིག་སླེབས་པ་རེད། འདི་དགག་སྒྲུབ་ཀྱི་རྟགས་སྤྱིའི་དབང་དུ་བྱས་ཟེར་ལབ་པ་དེ་འདྲ་འདི་ནི་མ་རེད་པ་ཕྱོགས་གཞན་ནས་གོ་བ་དེ་གཅིག་གོ་གཉིས་ག་ལ་ངེས་པ་སོགས་དེ་བཞིན་དུ་མཐུན་པའི་ཕྱོགས་ལ་ཡོད་པ་དང་མེད་པ་དག་ལ་ཅིག་དང་ཅིག་རིགས་པ་དཔེ་བཟོ་བྱེད་ཟེར་ནི་ད་ལྟ་རང་ལུགས་ག་རེ་ཡིན་ཟེར་ན་སྒྲུབ་རྟགས་ཀྱི་དབང་དུ་བྱས་པ་ཡིན་པ། དེ་ཡང་གཞན་དོན་སྐབས་ཀྱི་རྟགས་ཀྱི་དབང་བྱས་པ་ཡིན་པ། དེ་འདྲས་མ་རེད། གུས་ཟེར་ན་དགག་སྒྲུབ་ཀྱི་རྟགས་སྤྱིའི་དབང་དུ་བྱས་ནས་དཔེ་དོན་བྱ་རྒྱུ་རེད་བྱས་རེད། འདུག་བྱས་པ་དང་ད་རྗེས་སུ་འགྲོ་ལྡོག་གི་ཁྱབ་པ་ཡང་སྔར་ཕྱོགས་སྔ་མ་ཕྱོགས་སྔ་མས་བཀོད་པ་ལྟར་འདོད་པ་ཉིད་ན་འདི་ལྟར་དགག་འདུག་སོང་ད་རང་ལུགས་ལ་དེ་འདྲས་འདོད་མཁན་གྱི་གང་ཟག་ཡིན་ན་དེ་ནི།

རྒྱུ་མ་དམིགས་པའི་རྟགས་ཀྱི་མི་མཐུན་དཔེ་དེ་ལ་ཡང། ཨཱ་ནི། དུ་བ་མེད་དེ་མེ་མེད་པའི་ཕྱིར་ལབ། དུ་བ་ཡོད་ན་མེ་ཡོད་པས་ཁྱབ་པ་དེ་ར་བ། དུ་བ་ཡོད་ན་མེ་ཡོད་པས་ཁྱབ་པ་དེ་མི་མཐུན་དཔེ་ཁོ་ནའི་སྟེང་དུ་གྲུབ་དགོས་རེད། དུ་བ་ཡོད་ན་མེ་ཡོད་པས་ཁྱབ་པ་དེ་རྟགས་དེའི་མི་མཐུན་དཔེ་ལ་ཚང་མང་བཞག་དགོས་རེད། ད་དུ་བ་ཡོད་ན་མེ་ཡོད་པས། ཁྱབ་པ་དེ་ནི། ཚང་མང་ཁོ་ནའི་སྟེང་དུ་གྲུབ་པ་དེ་བཞག་དགོས་ཞེས་གོ་བ་ཡིན་པ་དང། བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་ལྡོག་ཁྱབ་ལ། རྟག་ན། མ་བྱས་པས་ཁྱབ་པ་དེ་རྟག་ན་མ་བྱས་པས་ཁྱབ་པ་དེ་ར་བ། རྟག་ན་མ་བྱས་པས་ཁྱབ་པ་དེ་མི་མཐུན་དཔེ་ཁོ་ནའི་སྟེང་དུ་གྲུབ་པ་དེ།

བར་ངོ་མ་བྱས་པ་ཡིན་པས་ཁྱབ་པ་དེ་སླེབ་པ་ར་བ་ལྡོག་ཁྱབ་ལ་རྟག་པ་ཡིན་ན་མ་བྱས་པས་ཁྱབ་པ་དེ་སླེབ་པ་ར་མི་མཐུན་ཕྱོགས་ཀྱི་སྒང་ནས་མར་སླེབ་འགྲོ་བ་ར་བ་ཁྱད་ད་ཐེངས་འདིར་དུ་བ་ཡོད་ན་མེ་ཡོད་པས་ཁྱབ་པ་དེ་དུ་བའི་རྟགས་ཀྱིས་དུ་ལྡན་ལ་མེ་སྒྲུབ་ཀྱི་ལྡོག་ཁྱབ་ར་བ་བྱས་ན། ལྡོག་ཁྱབ་ཀྱི་མཚན་ཉིད་གོ་ལ་ད་ག་བཞག་དགོ་ར་བ་དེ་ཡང་མི་མཐུན་དཔེ་ཁོ་ནའི་སྟེང་དུ་གྲུབ་མཁན་དེ་བཞག་དགོ་བའི་ཕྱིར། ད་མི་མཐུན་དཔེ་ཁོ་ནའི་སྟེང་དུ་གྲུབ་པ་དེ་བཞག་ཡོང་དུས་ཨ་ནི། ད་དེ་ག་རེ་ཆགས་འགྲོ་ར་ཟེར་ན། དེའི་རྟགས་ཀྱི་ལྡོག་ཁྱབ་གོ། ཁྱོད་རང་ལྟར་གྱི་དུ་བའི་རྟགས་ཀྱིས་དུ་ལྡན་ལ་མེ་སྒྲུབ་ཀྱི་རྗེས་ཁྱབ་ཆགས་འགྲོ་བ་ཡིན་པའི་ཕྱིར། ཆགས་པ་ཡིན་པར་ཐལ་དུ་བ་ཡོད་ན་མེ་ཡོད་པས་ཁྱབ་པ་མཐུན་དཔེ་ཁོ་ན་ཚང་མང་སྟེང་དུ་གྲུབ་པ་དེ་དུ་བའི་རྟགས་ཀྱིས་དུ་ལྡན་ལ་མེ་ཡོད་པར་སྒྲུབ་པར་བྱེད་པའི་རྗེས་ཁྱབ། རྒྱུ་མ་དམིགས་པའི་རྟགས་ཀྱི་ལྡོག་ཁྱབ་ལ་ཁྱོད་རང་བཞག་དགོས་པའི་ཕྱིར་ཏེ་ཁྱོད་རང་རྗེས་སུ་འགྲོ་ལྡོག་གི་ཁྱབ་པ་དེ་སྔ་མ་ནང་བཞིན་འདོད་མཁན་དེ་ཡིན་པའི་ཕྱིར་ཟེར་རྒྱུ་ར་བ། འདུག་ཟེར་ལབ་པ་ར་བ་ད་དེ་འགྲིག་འདུག་ཨ། ད་འདི་ཡིག་ཚན་དང་དཔེ་བྱ་ཡན་དེ།

དེའི་མི་མཐུན་དཔེ་གཞི་མ་གྲུབ་ན། འོ་དེ་འདིའི་རྟགས་ཀྱི་ཁྱོད་རེས་འདོད་པ་ལྟར་གྱི་ལྡོག་ཁྱབ་ཀྱི་གྲུབ་ས་མེད་པའི་ཕྱིར། རང་ལུགས་ལ་ལྡོག་ཁྱབ་དེ་བཞག་གི་མ་ར་བ། ཁོ་རེས་འདོད་པ་ལྟར་གྱི་ལྡོག་ཁྱབ་སྐོར་ལ་དེ་བཞག་དགོས་ཏེ། བཞག་དགོས་བ་དང་གང་རྟག་ན་མ་བྱས་པས་ཁྱབ་པ་འདུས་མ་བྱས་ནམ་མཁའི་སྟེང་དུ་ཁོ་ནའི་སྟེང་དུ་གྲུབ་པ་དེ་བྱས་པ་དེ་ཡོད་པའི་ལྡོག་ཁྱབ་ལ་འདོད་མཁན་གོ་ཡིན་པ། དེ་འདོད་ན། གང་དུ་དུ་བ་ཡོད་ན་མེ་ཡོད་པས་ཁྱབ་པ་མཐུན་དཔེ་ཚང་མང་ཁོ་ནའི་སྟེང་དུ་གྲུབ་པ་དེ་རྒྱུ་མ་དམིགས་པའི་རྟགས་ཀྱི་ལྡོག་ཁྱབ་ལ་ཁྱོད་རང་འདོད་དགོས་པའི་ཕྱིར། དེའི་ལྡོག་ཁྱབ་གྲུབ་སའི་ས་ཆ་མི་མཐུན་དཔེ་ཚང་མང་མེད་ན་ཨ་ནི།